སྡིག་པ་གང་གང་ཙམ་ཅིག་བསྟན་ཏེ་ཡོད་པའི་རྟགས་ཤིག་ང་རང་ཚོ་ལ་འདུག་ཨ། སློབ་སྦྱོང་ག་ཚོད་བྱས་ཀྱང་ང་ཚོ་ཤེས་ཀྱི་མི་འདུག་ཨ། ཤེས་ཀྱི་མི་འདུག་ཨ། སློབ་སྦྱོང་ཟེར་ནས་ཤེས་ཀྱི་མི་འདུག་ཞོག་ཅིག་ནས་ཞོག་ཅིག་ནས། དེའི་བསམ་བློ་ཅིག་ག་ཚོད་བཏང་བཞག་ནའི་རྩ་བ་ཡང་སྐྱེལ་མ་ཐུབ་པས་དེའི་ཁར་ཏིལ་ཏིལ་ཏེ་སར་ཆ་ཚང་སྒྲུག་བསྡད་འདུག་ཨ། བྱས་ཙང་དེ་ག་རེ་བྱས་ཟེར་ན། གྲགས་པ་དུ་མ་སོང་ན་སྡིག་པ་ཁོའི་གྲགས་པ་དེ་ཡོད་ས་དེ་ཁོ་ཡོད་ས་དེ།

པའི་ཨ་རིག་ཆུང་ས་ཆུང་ས་པའི་ཕྲ་མོ་དེ་འདྲ་དེ་སྤོང་མ་ཐུབ་ནས་རགས་པ་དང་ཅི་རིགས་དེ་ད་ཉི་མ་གཅིག་གཉིས་གསུམ་བཞི་དེ་འདྲའི་རིང་ནང་པས་སྤོང་གང་ཐུབ་ཐུབ་སྤོང་བསམ་བསམ་བློ་གླེང་དགོས་པ་དེ་ལ་དེ་གཉིས་གཉིས་བྱས་ཏེ་དང་པོ་དེ་ལ་རྣམ་པར་སུན་འབྱིན་པའི་སྟོབས་ཟེར་བ་མིང་བཏགས་ན་གཤམ་མ་དེ་ལ་ནི་ཉེས་པ་ལས་སླར་ལྡོག་པའི་སྟོབས་སུ་ད་གཞུག་མ་མི་བྱེད་བསམ་བསམ་བློ་གླེང་ད་དེ་ཁུལ་དུ་ད་རེད་དེ་གཉིས་གཉིས་མོ་དེ་རེད་ད་ཡི་གེ་རྟེན་གྱི་སྟོབས་བྱས་རོགས་གོ་དེ་ཡག་ཅིག་ཅིག་ཅག་ཟེར་མ་རེད་དེ་གཉིས་གཉིས་ཡོད་རོགས་བྱས་ན་དེའི་ནང་ནས་སྔོན་མ་དེ་བསམ་བློ་འཁོར་བྱས་ན་གཞུག་མ་དེ་གཏན་གཏན་ཡོང་གི་རེད་གཏན་ཡོད་ན་ད་རེད།